གཉིས་ནས་ཨེ་ནས་སོ་སོ་ད་དགའ་ལྡན་སེ་ར་འབྲས་སྤུངས་ཚོ་ལྷ་སར་ཡར་འགྲོ་ནས་ཚེས་པ་གསུམ་ནས་དབུ་འཛུགས་གནང་གི་འདུག་བོད་ནང་ཚེས་པ་གསུམ་ནས་ཚེས་པ་བཅོ་ལྔ་བར་དུ་ཨེ་ནས་ཅིག་སྨོན་ལམ་ཚོགས་དགོས་ཡག་དང་ཨེ་ནས་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ལབ་ཡག་དེ་དང། འོ་ད་དེ་ནས་འགོ་བཙུགས་ནས་ཉི་མ་བཅོ་ལྔ་རིང་ལ་ཨེ་ནས་ཅིག་གི་ད། ཞོགས་ཀས་ཨེ་ནི་སྔ་ཇ་ཚོགས་ཡག་ཉིན་གུང་ཨེ་ནི་ཨོ་དམ་བཅའ་ཚོགས་ཡག་དགོང་དག་སྐམ་ཚོགས་སྨོན་ལམ་ཟེར་ནས་ཚོགས་ཡག་ཨེ་ནི་ཡང་དགོང་མོ་འདུལ་མཛོད་ཀྱི་དམ་བཅའ་བྱས་ཨོ་ད་དགེ་བཤེས་ལྷ་རམས་པས་མཚན་རྟགས་བཞེས་ནས་དམ་བཅའ་བཞག་འདི་ཨེ་ནི་རྟགས་གསལ་འདི་ད་ཞོགས་ཀས་འདི་ཨེ་ནི་རྣམ་འགྲེལ་བྱས་འདི་ནི་ཉིན་གུང་འདི་ཕར་ཕྱིན་དང་དབུ་མ་བྱས་དགོང་དག་འདུལ་བ་དང་མཛོད་བྱས་ཨོ་དེ་འདྲའི་ཚོགས་སྲོལ་ཅིག་ད་འདི་ནས་འགོ་བཙུགས་ཞག་ཨེ་ནི་འདི་དགེ་བཤེས་གཏོང་དུས། དགེ་བཤེས་ལགས་ནི་སུས་དབུ་བཙུགས་ཅིག་གསུང་རོགས་གནང།
ཨོ། ལྷ་ལྡན་སྨོན་ལམ་ཆེན་མོ་དེ་ད་རྗེ་རིན་པོ་ཆེ་གིས་དབུ་བཙུགས་བཞག་ཨེ་ནས། ཆིག་སྟོང། བཞི་བརྒྱ་བཅུ་མེད་དགུ་ལོ་ལ་ཨེ་ནས། ལྷ་ས་ཨེ་ནས་ཇོ་བོ། སྟོན་པ་ཤཱཀྱ་ཐུབ་པ་སྐུ། དགུང་ཚད་བཅུ་གཉིས་ཡོད་པའི་སྐུ་དེ་ལ་ཨེ་ནས། རིགས་ལྔའི་དབུ་རྒྱན་དེ་རིན་ཆེན་སྣ་ལྔ་ལས་གྲུབ་པའི་དབུ་རྒྱན་ཕུལ་བྱས་ནས། ཨེ་ནས།

ལགས་ལགས་ཨེ་ནི་ཨེ་དགེ་བཤེས་ལགས། ད་བཙན་བྱོལ་ནང་ལ་ཡིན་ན། ད་ཆོ་འཕྲུལ་སྨོན་ལམ་ཆེན་མོ་ཚོགས་ཀྱི་ཡོད་རེད་བྱས་ཙང་དགེ་བཤེས་ལགས། སེ་ར་ནས་ཡིན་པའི་ཆ་ནས་ད་གདན་ས་ཁག་གི་ནང་ལ་ཨེ་ནི་ཆོ་འཕྲུལ་སྨོན་ལམ་ཆེན་མོ། སྲུང་བརྩི་ཞུ་ཕྱོགས་ཐོག་ལ་གསུང་རོགས་གནང་ཞུ་གི་ཡིན། ཨེ་ནི་ད་གདན་ས་ནང་ལ། ད་འབྲས་སྤུངས་དང་དགའ་ལྡན་གཉིས་དེ་ཨ་ནི། མཚམས་མཚམས་དགའ་ལྡན་ཚོགས་མཚམས་མཚམས་ལ་དགའ་ལྡན་ཚོགས་མཚམས་མཚམས་འབྲས་སྤུངས་ཚོགས་ཚོགས་རེས་ཚོགས་རེས་གནང་དགོས་རེད་སེ་ར་དེ་ཨ་ནི་རྒྱང་ཐག་རིང་པོ་སོང་ཙང་སེ་ར་ལོགས་སུ་སྨོན་ལམ་དེ་ཚོགས་ཀྱི་ཡོད་རེད། ད་སྨོན་ལམ་དེ། ད་རྒྱ་གར་ས་ཐོག་སླེབས་ནས་ཚེས་པ་བརྒྱད་ནས་ཨ་ནི་ཚེས་པ་བཅོ་ལྔ་བར་དུ་ཨ་ནི་ག་རེད་ད་སྨོན་ལམ་འདི་ཚོགས་ཚེས་པ་བཅོ་ལྔ་བཅུ་དྲུག་ལ་ཡར་བྱམས་པ་གདན་འདྲེན་ཞུ་བཅུ་བདུན་ལ་གཏོར་རྒྱག་ཟེར་ད་སྨོན་ལམ་གཏོར་རྒྱག་ཆེན་མོ་ཟེར་ནས་འོ་ད་ལོ་གཅིག་གི་བར་ཆད་ཚོ་ཕར་བཟློག་ཡག་ཆེད་དུ་དེ་འདྲའི་གཏོར་རྒྱག་ཅིག་ཚོགས་ཀྱི་ཡོད་རེད། ཨ་ད་འདི་ནང་ཚན་ལ་ནི་ཅིག་གི། ཉི་མ་རེ་རེ་ལ་ཚོགས་ཐེངས་ལྔ་དྲུག་འདི་འདྲའི་ཚོགས་བྱས་ནས་འོ་ད། དུས་ཚོད་སྤར་རོ་ཟེར་སྟོང་པ་ཡོད་མ་རེད་ཞོགས་ཀའི་ཆུ་ཚོད། བཞི་པ་ནས་ཅིག་ཚོགས་འགྲོ་སྟེ་དགོང་དག་ཆུ་ཚོད་དགུ་པ། བཅུ་པ་འོ་དེ་འདྲའི་བར་དུ་ད་ཉི་མ་ཉིན་གང་ཚོགས་ནས་ད་ཚོགས་བསགས་སྒྲིབ་སྦྱང་གི་ལས་ལ་འབད་ནས། འོ་ད་དེ་འདྲའི་འདྲ་བོ་ཅིག་ཚོགས་གི་ཡོད་རེད་ད་འདི་ནང་ལོགས་ཕར་ཞིབ་ཕྲ་འདྲ་བོ་ཞུས་པ་ཡིན་ན། ཞོགས་ཚོགས་དེ་ཆུ་ཚོད་ལྔ་པ་ནས་ཚོགས་འགྲོ་དུས་ཆུ་ཚོད་དྲུག་པ་བར་དུ་ཚོགས་འགྲོ་གི་རེད་དྲུག་པ་ནས་མར་དུས་མེད་ནས་དགེ་བཤེས་ཚོ། ལྷ་རམས་པ་ཚང་མ་དམ་བཅའ་བཞག་ག་འདི་སླེབས་འགྲོ་གི་རེད་དམ་བཅའ་དེ་བཞག། དེ་ནས་ཆུ་ཚོད། བཅུ་གཅིག་བར་དུ་དམ་བཅའ་བཞག་དགོས་རེད་དམ་བཅའ་བཞག་རྟགས་གསལ་ད་རྣམ་འགྲེལ་སྐོར་ལ་ད། རྟགས་གསལ་བཏང་མཁན་གྱིས་བཏང་ནི་དགེ་བཤེས་རྣམ་པ་ལན་བརྒྱད། དེའི་ཆུ་ཚོད་བཅུ་གཅིག་ནས་མར་ཅིག་གྲོལ་ནས་ནི། ཉིན་གུང་གི་ཞལ་ལག་དེ་ཚོགས་འགྲོ་གི་རེད་ཉིན་གུང་ཞལ་ལག་དེ། ཐོན་ནས་ཆུ་ཚོད་དང་པོ་ནས་ནི། ཆུ་ཚོད་གཉིས་གསུམ་པ་བར་དུ་ནི་ཡང། དབུ་མ་དང་ཕར་ཕྱིན་གཉིས་དམ་བཅའ་ཚོགས་དགོས་རེད་རྟགས་གསལ་བཏང་མཁན་གྱིས་དབུ་མ་དང་ཕར་ཕྱིན་ཞིབ་ཆ་བཏང་ཡོང་གི་རེད་ལན་རྒྱག་མཁན་གྱིས་འདི་ཞིབ་ཆ་བྱེད། དེ་ནས།

སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཐབས་མཁས་པ་བྱས་ནས་ཁོང་ཐབས་མཁས་ཐུགས་རྗེ་ཆེན་པོ་ལྡན་དུས་ཚང་མ་མཁྱེན་དེ་དོན་གཙང་མས་ནི། ད་བོད་ཟླ་དང་པོའི་ཚེས་པ་གཅིག་དེ་ཆོ་འཕྲུལ་དུས་ཆེན་ཞེས་ལབ་དགོས་རྒྱུ་མཚན་འདྲ་བོ་དེ། ད་ཚེས་པ་གཅིག་ནས། ཚེས་པ་བཅོ་ལྔ་བར་དུ་འཆར་གཞི་བསྒྲིགས་བྱས་ནས་ད་མུ་སྟེགས་སྟོན་པ་ལ་རྩོད་པ་རྩོད་ཡ་གྲ་སྒྲིག་བྱས་ནས། ཨ་ནི་ཚེས་པ་གཅིག་ནས་བྱས་ནས་ད།

དེ་གར་བརྒྱ་བྱིན་གྱིས་སྦྱིན་བདག་བྱས་ནས་ད་ཉི་མ་ཚེས་པ་བརྒྱད་བར་དུ་ཆོ་འཕྲུལ་འགྲན་བསྡུར་མུ་སྟེགས་སྟོན་པ་དེ་ཚོ། ཚེས་པ་བརྒྱད་ཉིན་མོ་དེ་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་དུས་ཚོད་ཐ་མ་འདྲ་བོ་དེ་ལ་ཁོ་ཚོ་ལ་ཆོ་འཕྲུལ་བསྟན་བྱས་ནས། བཞུགས་ཁྲི་ཆེན་པོ་ཅིག་རྒྱག་ཡོད་ས་རེད་སེང་གེ་ཆེན་པོ་བརྒྱད་ཀྱི་ཁྲི་དེ་ལ་བཞུགས་ཁྲི་རྒྱག་དང་དེའི་ཁར་ལ་གཡས་ནས་ནི་ཚངས་པ་གིས་འཇུས་གཡོན་ནས་ནི་བརྒྱ་བྱིན་གྱིས་འཇུས་ནས་སངས་རྒྱས་དེའི་སྒང་ཡར་ཕེབས། སངས་རྒྱས་ཕྱག་དེ་བཞུགས་ཁྲི་དེ་མར་ཅིག་མནན་པ་ཙམ་གྱིས་ནི། བཞུགས་ཁྲི་དེ་ནས་སེང་གེ་བརྒྱད་དེ་ནི་བས། དང་ཕྱག་ན་རྡོ་རྗེ་གཟུངས་དྲི་ལྡན་དེ་ལྷ་དྲག་པོ་བཞི་དེ། རྗེས་ཚང་མ་ཚུར་ལངས་བྱས་ནས་ནི་མུ་སྟེགས་སྟོན་པ་དེ་ཚོ་གི་བཞུགས་ཁྲི་དེ། ཡང་ནམ་མཁར་ཡར་བཀྱགས་ནས་ས་ལ་མར་ཅིག་བརྡབས་བཞག་དེ་ཁོ་ཚོ་ཚང་མ་དྲན་པ་ཐོར་དེ་ནས་དྲན་པ་སོས་བྱས་བྲོས་འགྲོ་དེ། ནི་ཆུ་ནང་བྱས་མཚོ་ནང་བྲོས་ནས་མཚོ་ནང་ལ་ནི་སྟོན་པ་དྲུག་དེ། གྲོངས་འགྲོ་རེད། ཨེ་ནས་དེའི་རྗེས་ལ་སློབ་མ་ད་མང་པོ་ཞིག་མུ་སྟེགས་སྟོན་པ་དེ་ཚོའི་སློབ་མ་མང་པོ་ཞིག་ཡོད་ས་རེད་ཚང་མ་ནང་པ་ལ་ཞུགས་ནས་སངས་རྒྱས་ལ་ཕྱག་འཚལ་མཆོད་པ་ཕུལ། དེ་ནས་བཟུང་སྟེ་ད་སངས་རྒྱས་ཆོས་ལུགས་བྱེད་ཀྱི་ཡིན་ཟེར་ལབ་ཁོ་ཚོ་ནི་སངས་རྒྱས་ཀྱིས་ཆོས་གསུང། ད་དེ་ཉིན་མོ་པའི་ཆོས་གསུང་ཆོ་འཕྲུལ་དེ་ནས་སངས་རྒྱས་ཀྱིས་ད་ལུས་ཀྱི་བ་སྤུ། བརྒྱད་ཁྲི་བཞི་སྟོང་དེ་ཚོ། ད་ཨ་ནས་འོད་ཟེར་འཕྲོས་པས་ཕྱོགས་བཅུ་ཐམས་ཅད་ལ་འོད་ཟེར་གྱི་ཁྱབ་ཆེན་པོ་འཕྲོས། དེ་བ་སྤུ་རེ་རེ་སྒང་ལ་མེ་ཏོག་པད་མ་རེ་རེ་མེ་ཏོག་པད་མ་རེ་རེ་སྒང་ལ་སངས་རྒྱས་རེ་རེ། སངས་རྒྱས་རེ་རེ་སྒང་ལ་འཁོར་མང་པོ་བཞུགས་བྱས་དེ་ནས་བཞུགས་དུས་ད་མི་མང་དེ་ཚང་མ་གིས་མཇལ་ནས་མི་མང་དེ་ཚང་མ་ཡིད་དབང་འཕྲོག་ནས་དཔེ་བདེ་སྐྱིད་ཕུན་སུམ་ཚོགས་པ་བྱས་ཁ་ཤས་བྱང་ཆུབ་སེམས་བསྐྱེད་ཁ་ཤས་དགྲ་བཅོམ་པའི་གོ་འཕང་ཐོབ་ནས་དཔེ་ད་ཡིད་དུ་འོང་བ་འབད་དེ་ད་བྱས་ནས་ཧང་སངས་དགོས། སྟོན་པ་སངས་རྒྱས་བཅོམ་ལྡན་འདས་ནི་ད་ཞི་བ་གྱི་རས་ཆ་ཨ་སི་མི་ཚང་མ་ཡིད་དབང་འཕྲོག་པ་འདི་འདྲ་བྱས་ནས་ཨ་ནི། ད་ད་ཞི་རྒྱས་པ་ཞི་བ་གྱི་ཆ་ཡིན་ས་རེད་ཚེས་པ་བརྒྱད་ཉིན་མོ་དེ། དེ་ནས་ཚེས་པ་ད་བརྒྱད་བྱས་དགུ་ནས་བྱས་ནས་ཨ་ནི་ཚེས་པ་བཅོ་ལྔ་བར་དུ་ལ། ད་ཚངས་པ་ད་བརྒྱ་བྱིན་དེ་ཚོ་གིས་སྦྱིན་བདག་བྱས་ནས་ཨ་ནི་མཆོད་འབུལ་བྱས་ནས་སངས་རྒྱས་ལ་མཆོད་པ་ཕུལ། ཨ་ནི་གསོལ་བ་ཞབས་ཕྱི་དེ་ཚོ་ཞུས་ནས་ད་དེ་ནས་བ་སྨོན་ལམ་ཚོགས་རེ་རེ་ཚོགས་བྱའོ་འདི་བྱས་ནས། ཚེས་པ་བཅོ་ལྔ་བར་དུ་བྱས། ཁྱད་པར་བཅོ་ལྔ་ཉིན་མོ་དེ་ཡང་ཡང་བསྐྱར་ད་ཚངས་པ་གིས་སྦྱིན་བདག་བྱེད་བྱས་ནས་ཡང། ཡང་དེ་འདྲའི་སྦྱིན་བདག་བྱས་མཆོད་པ་ཕུལ་ཞབས་ཕྱི་ཟབ་ཅིང་རྒྱས་པར་བྱས་ནས་འོ་ད་དེ་འདྲའི་འདྲ་བོ་བྱས་གཙོ་བོ་དེ། ཆོ་འཕྲུལ་དུས་ཆེན་ཟེར་ཡ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་གྲུབ་རྟགས་བསྟན་བྱས་ནས་ད་མུ་སྟེགས་ཀྱི་སྟོན་པ་དྲུག་ཕམ་པར་མཛད་པ་དང། ཨ་ནི་དེ་གི་དུས་ཆེན་དེ་ད་བོད་ཟླ་དང་པོའི་ཚེས་པ་གཅིག་ནས

ཨ་ནི་དེ་ཡང་རབ་བྱུང་ག་ཚོད་ཟེར། སྤྱི་ལོ་སྔོན་གྱི་ལོ་ལྔ་བརྒྱ་བཅུ་གཅིག་སྔོན་ལ། འོ་ད་སངས་རྒྱས་ཀྱི་འདི་འདྲའི་མཛད་པ་མཛད་དོ་རྒྱ་གར་རང་ལོགས་ལ། འོ་འདི་འདྲའི་བྱས་ནས་ད་ཆོ་འཕྲུལ་དུས་ཆེན་ཟེར་ནས་ངོ་སྤྲོད་གཙོ་བོ་འགྲོ་བ་ད་འདི་འདྲའི་བྱས་ཡིན། ལགས་ལེགས་དགེ་བཤེས་ལགས། ཐུགས་རྗེ་ཆེ། ཨ་ནི་ཨེ་དགེ་བཤེས་ལགས་ཀྱིས། ད་ད་གིན་ཅིག་གི། གདན་ས་ཁག་གི་ནང་ལ་ཨ་ནི། ཆོ་འཕྲུལ་དུས་ཆེན་འདི་སྲུང་བརྩི་ད་ཞོགས་ཀས་ནས་དགོང་དག་བར་དུ་གི་ཅིག་གི། ལ་གནང་སྒོ་ཁག་འགྲེལ་བཤད་སྐྱོན་གནང་སོང་ཨ་ནི་ཡང་དགེ་བཤེས་ལགས་དེ་སྔ་སོག་ཡུལ་ནང་ལ་ལོ་བཞི་ལྔ་ཅིག་ད་དགེ་བཤེས་ལགས་ཆོས་དགེ་གནང་བྱས་བཞུགས་པ་རེད་སོག་ཡུལ་ནང་ལ་ད་སངས་རྒྱས་བསྟན་པ་དར་ས་ཅིག་ཡིན་པའི་ཆ་ནས་དེར་ཡང་ཆོ་འཕྲུལ་སྨོན་ལམ་ཆེན་མོ་སྲུང་བརྩི་ཞུ་སྲོལ་འདུག་གས།
སོག་ཡུལ་ནང་ལ་སྨོན་ལམ་ཆེན་མོ་ཟེར་ཡ་དེ་ཚོགས་སྲོལ་མི་འདུག་ད་སྤྱིར་བཏང་དགའ་ལྡན་དགོན་པ་ཁོ་རང་ཚོ་ཅིག་ཚོགས་དང་ཚོགས་འདི་རེད་ཅེས་ཨ་ནི

འདི་ཚོ་བཤད་སྲོལ་ལ་ད་འོད་ཟེར་རིན་པོ་ཆེ་གིས་ནི། ཆོས་ཚོགས་བཙུགས་སོང་ན་དགའ་ལྡན་དགོན་པ་སྟོངས་འགྲོ་ས་རེད་ལབ་དགོས་སོག་པོ་དེ་ཚོ་སྐད་ཤོར་དགོས་འོ་དེ་འདྲས་ཡོད་རེད་དེ་སྨོན་ལམ་གྱི་ཉི་མ་བདུན་ཚོགས་རེད་དེ་མ་གཏོགས། གཞན་མི་སྨོན་ལམ་ཚོགས་སྲོལ་ཟེར་མཁན་མི་འདུག་ཨེ་རིན་པོ་ཆེ་འོ་དེ་འདྲས་ཀྱི་སོག་ཡུལ་ད་གཅོད་ཀྱི་དབང་གནང། དབྱར་ཁ་དུ་བ་བདུན་ཕྲག་གཅིག་ཙམ་དེ་གཅོད་ཀྱི་དབང་གནང། ཨ་ནི་བདུན་ཕྲག་གཉིས་གསུམ་དེ་འདྲས་ལ་ནི། ཁོ་ཚོར་དབང་གནང་ཚར་དུས་ཁོ་ཚོ་གིས་དེ་འགྲེལ་བཤད་བརྒྱབ་ནས་དེ། ཆུ་མིག་བརྒྱ་རྩ་བརྒྱ་རྩ་ཟེར་མཁན་དེ་འགྲིམ་དགོས་འདུག་དེ་ཚོ་འགྲིམ་སྟངས་སྐོར་ལ་བསླབ་བྱས་ཟླ་བ་གཅིག་རིང་ཀ་ལ་རིན་པོ་ཆེ་གིས་དཀའ་ལས་ཞེ་པོ་སྐྱོན་དགོས་རེད་ད་གཅོད་ཀྱི་ལུང་དབང་མན་ངག་ཚང་མ་གནང་ཨ་ནི་འགྲེལ་བཤད་བརྒྱབ། དེ་ལ་ད་སོག་པོ་ཕལ་ཆེར་མང་དུས་མི་ཉིས་བརྒྱ་སུམ་བརྒྱ་དེ་འདྲ་ཡོད་རེད་ཉུང་ན་ཨ་ནི་བརྒྱ་ལྷག་ཙམ་འདི་ཞུ་མཁན་ཡོད་རེད་ད་ཞུ་ཚར་དུས་ཡང་དབྱར་ཁ་ཁོ་ཚོ་མི་མང་ན་འགྲོ་དུས་སུམ་ཅུ་བཞི་བཅུ་དེ་འདྲ་འདུག་ཉུང་ན་མི་བཅུ་བཅོ་ལྔ་དེ་འདྲས་ཨ་ནི་ཆུ་མིག་བརྒྱ་རྩ་དེ་འགྲིམ་དགོས་འདུག་དེ་འདྲས་འགྲིམས་བྱས་ནས་འོ་ད་འདི་བོད་པའི་ཆོས་དང་རིག་གཞུང་ཕྱོགས་གང་ས་བལྟས་ན་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་ས་འདུག་གང་ཟེར་ན་ཁོ་ཚོ་ཚང་མ་བོད་ཡིག་སྦྱང་བྱས་ནས་ནི། བོད་སྐད་སྦྱང་བྱས་ནས་བོད་ཡིག་དེ་སྦྱང་ནས་ནི་བོད་པའི་གི་ཆོས་དེ་སྦྱང་ནས་འདོན་པ་འདོན་སྟངས་དེ་ཞིབ་ཚགས་པོ་ཞིག་སྦྱང་དེ་སྦྱོང་བརྡར་སྤྲད་ནས་ནི་ཁོ་ཚོ་མཚམས་དེ་བསྡད་དགོས་འདུག་ཆུ་མིག་བརྒྱ་རྩ་ཟེར་དུས་ད་འོ་ད་དེ་འགྲིམས་ནས་ཉི་མ།

བོད་ཟླ་བཞི་པའི་ཚེས་གཅིག་ནས་བྱས་ནས་དབུ་བཙུགས་གནང་བྱས་ད་ཟླ་བ་ཡོངས་རྫོགས་ས་ག་ཟླ་བ་རེད་དེ། ཡིན་ནའི། ད་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་དམིགས་བསལ་གྱིས་ཚེས་པ་གཅིག་ནས་བྱས་ནས་བཅོ་ལྔ་བར་དུ་འདི་འདྲའི་གནང་སྲོལ་འདུག་ཨང་དེ་ནང་བཞིན་ཆོ་འཕྲུལ་སྨོན་ལམ་ཆེན་མོ་ཞུས་ནས་མི་འདུག། ཆོ་འཕྲུལ་གྱི་དུས་ཆེན་འདི་གཙོ་བོ་བོད་ཟླ་དང་པོའི་ཚེས་གཅིག་ནས་བྱས་ནས་དབུ་བཙུགས་གནང་བྱས་ཚེས་བཅོ་ལྔ་བར་དུ་ད་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་དེ་ཡང་འདི་གནང་གི་ཡོད་ས་རེད་པ་ལགས། ལགས་རེད་ལགས་རེད།
ལགས་འོང་ཨ་ནི། དུས་ཡུན་དེའི་ནང་ལ་ཡང་རོ་ཨ་ད་ང་ཚོ་ནང་པའི་ཆོས་ལ་དད་པ་བྱེད་མཁན་གཅིག་གི་ངོས་ནས། ད་ཆོ་འཕྲུལ་གྱི་དུས་ཆེན་འདིའི་སྐབས་ལ་ཡང་ཨ་ནི། ད་ང་ཚོས། ད་མང་ཚོགས་ཀྱི་ངོས་ནས་བྱེད་སྒོ་རྣམ་གསུམ་ག་འདྲ་ལྟ་བུ་སྤེལ་དགོས་ཀྱི་ཡོད་ན།
ད་དེ་གཙོ་བོ་སྨོན་ལམ་ཆེན་པོའི་སྐབས་ལ་ཞུས་པ་ཡིན་ན་ད་ཅིག་ཁྱོད་སྦྱིན་བདག་བྱེད་ཡག་དང་ད་གྲྭ་པ་རོགས་རོགས་ཕེ་དག་བརྒྱུད། ཡང་དགེ་འདུན་འདུས་པ་རྒྱ་མཚོ་གྲྭ་པ་ཁྲི་གཉིས་གསུམ་འདིར་ཚོགས་ཡོང་དུས་དེ་ནས་ཡང། དཔེར་ན་ཡིན་ན། ཇ་གཉིས་དང་ཐུག་པ་གཉིས་གཏོང་སྲོལ་འདུག་པ་ཞོག། ཨ་ནི་དེ་སྦྱིན་བདག་དེ་ཚོ་ལ་ད་སྦྱིན་བདག་དགུ་སྐོར་ད་དེ་སྦྱིན་བདག་མང་ཆེ་ཡག་དེ་དག་བྱེད།

དུས་ཆེན་གལ་ཆེན་པོ་ད་དེ་ལ་དགེ་འདུན་ད་ནམ་རྒྱུན་ཡིན་ན་སོ་སོ་སོ་ཚོགས་དེ་དུས་མང་པོ་དེ་འདྲ་འཛོམས་ཐུབ་ཀྱི་ཡོད་མ་རེད་དེ་དུས་པའི་ཆོ་འཕྲུལ་སྨོན་ལམ་ཆེན་མོ་ཟེར་དུས་ས་ཕྱོགས་མང་པོ་ཅིག་ལྷ་ས་རུ་བཞི་ད་ཚང་མ་འཛོམས་ཡོང་གི་ཡོད་ད་དེ་བསོད་ནམས་བསག་ཡག་གོ་སྐབས་ཡག་ཤོས་བྱུང་ཚར་ད་དེ་ག་ལ་ཅིག་ཞལ་འདེབས་ཕུལ་ཡག་རེད་གསུངས་པས་ནི་སྦྱིན་བདག་བྱེད་ཡག་གི་མཚོན་པས་ནི་ཅིག་རྗེས་སུ་ཡི་རངས་བྱེད་ཡག་གི་མཚོན་པས་གསོལ་བ་སྨོན་ལམ་ད་ད་གོ་སྐབས་ཡག་ཤོས་དེ་རེད་ཕུལ་ཡག་ཡོད་ན་སྦྱིན་བདག་བྱེད་མེད་ན་ཞལ་འདེབས་རྒྱག་གལ་སྲིད་མེད་ན་རྗེས་སུ་ཡི་རངས་བྱེད་སྨོན་ལམ་ཡག་པོ་བརྒྱབ་ན་ད་མི་མང་གི་གོ་སྐབས་ཡག་ཤོས་དེ་ད་དེ་ཚོ་ངེས་པར་དུ་ཟིན་དགོས་ཀྱི་རེད། འོ་ད། དེ་གཅིག་བྱས་ནས་སྤྱིར་བཏང་ནས་ད་གོ་སྐབས་དེ་གལ་ཆེན་པོ་རེད་དེ། ཡག་ཤོས་བྱུང་ན་དུས་རྒྱུན་དུ་ཉི་མ་རེ་རེ་བཞིན་དུ་ནི། ཅིག་ད་སྦྱོར་བའི་ཆོས་དྲུག་ལ་སོགས་པའི་དེ་ཚོ་ཉམས་ལེན་གང་ཐུབ་བྱེད་ཐུབ་ན་ད་གལ་ཆེ་ཤོས་དེ། དུས་རྒྱུན་དུ་དེ་གལ་ཆེན་པོ་རེད་ཤག་སྐབས་རེ་ང་ཚོ་བོད་པ་དེ་ཡང་ཅིག་དུས་ཆེན་ཆེན་པོ་རེད་ཟེར་དུས་དུས་ཆེན་ཆེན་པོ་དེ་ལ་ཧོ་ཐག་པ་ཐག་བྱེད་ཨེ་དུས་ཆེན་དེ་ཕར་རྫོགས་ཚར་དུས་འཇམ་སྟེ་རེད་བསྡད་ཟིན་ཟུག་རེད་སྐབས་རེ་ལྷོད་ཡངས་དེ་འདྲའི་ཤོར་གྱི་ཡོད་རེད་མི་མང་པོ་ཅིག་ད་ཁག་ཁག་ཡོད་མ་རེད་ད་ལས་ཀ་མང་པོ་ཅིག་བྱེད་དགོས་དུས་ཁག་ཡོད་མ་རེད་ཡིན་ན་ཡང་དུས་ཚོད་གོ་སྐབས་ནམ་རྒྱུན་ལ་ཨེ་ཅིག་དུས་རྒྱུན་དུ་ཁ་འདོན་དགེ་སྦྱོར་མཚོན་པའི་ཨེ་ད་དེང་སང YouTube དེ་ཚོ་སྐུ་མདུན་གསུང་ཆོས་མང་པོ་ཞུ་ཡག་འདུག་ག་རེ་ཉན་སྙིང་འདོད་ན་ཞུ་ཡག་འདུག་དེ་འདྲའི་སྐབས་ཨེ་ཉན་བྱས་ནས་པའི་ཚོགས་བསགས་སྒྲིབ་སྦྱངས་དེ་དུས་རྒྱུན་དུ་བྱེད་ཐུབ་ན་ཡག་ཤོས་བྱུང་ན་ཉི་མ་རེ་རེ་ལ་ཁོ་ཆུ་ཚོད་གཅིག་ཟིན་ན་རེད་ཆུ་ཚོད་ཕྱེད་ཀ་འདི་ཉི་མ་ཆག་ཅིང་ཁ་འདོན་བཟུང་རེ་བྱེད་དེའི་རིང་ལ་སེམས་པ་རྣམ་དག་ཅིག་ཕྱག་འཚལ་ཡག་མཆོད་པ་ཕུལ་ཡག་གང་ཐུབ་ཅི་ཐུབ་བྱས་པ་ན་ད་འདི་གོ་སྐབས་ཡག་ཤོས་དེ་རེད་འདི་ཚོ་མ་ཤོར་བ་རེད་ད། མི་མི་རེ་ངོ་རེ་སོ་སོ་སོ་འགུལ། སྡིག་པ་ཐམས་ཅད་སོ་སོར་བཤགས་ཟེར་ནས་སོ་སོ་སོ་སྡིག་པ་བཤགས་ནས་ནི་སངས་རྒྱས་དགོས་ཡག་ཡིན་ཙང་འདི་གོ་སྐབས་དེ་ད་གལ་ཆེ་ཤོས་ཅིག་ཨ་ད་མ་ཤོར་བ་ཟིན་ན་ཡག་པོ་ཡོད་རེད་བསམ་གྱི་འདུག། ལགས་ལགས་དགེ་བཤེས་ལགས། ད། ཡང་དེ་འདྲའི་གོ་སྐབས་ཅིག་གི། ད། ཧ་ཅང་བྲེལ་བ་ཚ་བའི་ཨ་ནི། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ལ་ཡ། དེ་འདྲའི་གོ་སྐབས་ཅིག་ད་སྐྲུན་ཡག་གི། གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་ཨ་ནི། དེ་ཞུ་ཡ་དེ་ད་གཟའ་འཁོར་འདིའི་ནང་ལ་ཨ་ནི་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཡ། ཨ་ནི་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་གཏན་འཁེལ་ཡོད་རེད་བྱས་ཙང། དེའི་གོ་སྒྲིག་གནང་ཕྱོགས་དང་བྱེད་སྒོ་ཁག་གི་ཐོག་ལ། ངོ་སྤྲོད་ཐུང་ཙམ་ཅིག་གནང་རོགས་གནང།
ལགས་སོ་ལགས། ད། སྨོན་ལམ་ཆེན་མོ་དེ། དང་པོ་དང་པོ་དེ། ད། ཁེ་ན་ཌ་ལ་འཚོགས་དགོས་རེད་ཟེར་ཉིས་སྟོང། བཅུ་དྲུག་དེ་བ་ནས་བཅུ་དྲུག། བཅོ་ལྔ། ཉིས་སྟོང་བཅུ་བཞི་ལ་ནི། ད་རེད་དེ་ད་ད། དགའ་ལྡན་ལྔ་མཆོད་དེ་འགོ་བཙུགས་རེད་ད་གདན་ས་གསུམ་གཙོ་བོ་བྱས་ད་གྲྭ་ཟུར་དང་སྐྱ་སེར་ཚང་མ་གི་ཞལ་འདེབས་བསྡུས་བྱས་ནས། སྟོང་ཕྲག་ཌོ་ལར་སྟོང་ཕྲག་མང་པོ་བསྡུ་ཐུབ་པ་རེད་དེའི་མདུན་ནས་མ་རྩ་བཙུགས་ཤིང་འདི་གའི་ནི་དགའ་ལྡན་ལྔ་མཆོད་དེ་ཚོགས་རེད་དེ་ད་ཚོགས་འདོད་མུ་མཐུད་ཚོགས་ད་དེ་སེང་མི་འདུག་དགའ་ལྡན་ལྔ་མཆོད་ལ་སྨོན་ལམ་ཚོགས་ཐུབ་པ་བྱེད་དགོས་ཀྱི་འདུག་དེའི་སྨོན་ལམ་དེ་ཡང་ཨ་མི་རི་ཀ་འདྲ་བོ་དང་ཚོགས་ཐུབ་པ་ཡིན་ན་ནི་མི་མང་པོ་ལ་ཚོགས་བསགས་སྒྲིབ་སྦྱངས་ཀྱི་གོ་སྐབས་ཅིག་དང་ནི་ཅིག་དམིགས་དུས་བཟང་པོ་ཅིག་ཡོང་ས་རེད་སངས་རྒྱས་བསྟན་པ་སྤྱིར་ཕན་ས་རེད་ལ་ཚོགས་འདུ་ཉི་མ་མང་པོ་ཚོགས་ནས་ཞལ་འདེབས་བསྡུས་བྱས་ནས་འོ་འདུག་བྱས་ནས་ཁེ་ན་ཌ་ལ་ཉིས་སྟོང་བཅོ་ལྔ་ཡིན་ན་བཅུ་དྲུག་ཡིན་ན་འོ་དེ་འདྲས་བྱས་ནས་མགོ་བཙུགས་ནས་སྨོན་ལམ་འདི་ཚོགས་པ་རེད་ལོ་ལྟར་གྱི་ད་ད་ལྟའི་ཚོགས་འདུ་ལོ་རྟག་པ་རེ་ཕལ་སྐད་ཆ་མེད་ཚོགས་ཡོད་རེད་ད་འདི། དམིགས་དཔེ་རོགས་བྱས་ཉི་མ་དེ་ཉིས་སྟོང་ག་ཚོད་ནས་གཅིག་ལ་ད་དབྱར་ཁ་སྤྱི་ཟླ་དགུ་པ་དེ་བར་གཅིག་ལ་ཡང་ཨ་རི་ལ་ཡབ་སྲས་གསུམ་ཀ་གདན་འདྲེན་ཞུས་ནས་སྨོན་ལམ་གཅིག་ཚོགས་སོང་ཨོ་ད་འདི་ཚོགས་འདི་རྒྱལ་ད་ག་རེད་ད་ཆ་ཨ་རིའི་སྨོན་ལམ་དེ། ཉིས་སྟོང་ཉི་ཤུ་རྩ་གཉིས་རེད་བས་གཅིག་ལ་ཚོགས་སོང་དེ་འགོ་བཙུགས་ད་དང་འདྲ་པོ་དེ་ཚོགས་ནས་ཁོ་ཚོ་སྨོན་ལམ་ཚོགས་ནས་ཚོགས་པ་དེ་ད་གདན་ས་གསུམ་གི་འཐུས་མི་དྲུག་བྱས་དེའི་ནང་ལ་ཨ་ནི་ད་རྣམ་རྒྱལ་གྲྭ་ཚང་རེད་ཨེ་ནི། ཨོ། རྒྱུད་གྲྭ་སྟོད་སྨད་གཉིས་རེད་ད་དེ་འདྲས་གི་བཀྲ་ཤིས་ལྷུན་པོ་རེད་ད་དེ་འདྲས་གི་ཚོགས་པ་ཁོ་གྲྭ་ཚང་སོ་སོ་སོ་སོ་གི་གཅིག་རེ་གི་ཡི་གེ་ནང་ལ་འཛུལ་ཐུབ་ཨེ་ན་ཨ་ནི་དེའི་ནང་འཇུ་ལེ་བསྡམས་བྱས་འདུག་ཟེར་ནས་དེ་གི་ད་ཚོགས་པ་དེ་ད་དེ་འདྲའི་ཚོགས་པ་ཅིག་ཆགས་འདུག་རེད་སྨོན་ལམ་ཚོགས་པར་ད་དེ་གི་སྨོན་ལམ། ཨོ་གྲ་སྒྲིག་བྱེད་ནས་ད་ད་འདྲ། སྐྱབས་རྗེ་བྱང་རྩེ་ཆོས་རྗེ་གོ་སོག་རིན་པོ་ཆེ་གདན་འདྲེན་ཞུས་ནས་ད་ལོ་སྨོན་ལམ། ཨོ་ད་དེ་འདྲའི་དབུ་འཛུགས་ཞུ་ཡག་རེད་ཤག་ད་དེ་སྐབས་ལ། ཞིབ་ཕྲ་ཞུ་ནས་ཡང་ཉི་མ་རེ་རེ་རེ་རེ་གི་ཡང་གཅིག། བྱེད་སྒོ་སྣ་ཚོགས་ཨོ་དེ་འདྲའི་མང་པོ་ཅིག་ཡོད་རེད། ཏ་རིག་དེ་དེ་རེད་ཤག་ཏ་རིག་ཉི་ཤུ་རྩ་གསུམ་རྩ་བཞི་རྩ་ལྔ་ཉི་མ་གསུམ་གྱི་ཚོགས་ཡག་རེད་ཤག། ཉི་མ་གསུམ་དེ་སྨོན་ལམ་ཚོགས་ཀྱི་འདི་སྐབས་ལ་ནི། བྱང་རྩེ་ཆོས་རྗེ་གོ་སོག་རིན་པོ་ཆེ་གི་ཡང། དགོང་དག་ཆུ་ཚོད་ལྔ་དང་ཕྱེད་ཀ་ཡིན་ན་འདི་འདྲའི་གཅིག་ནི་ཡང་རྗེས་གནང་གཅིག་གནང་གི་འདུག་སྟོན་པ་གི་རྗེས་གནང་སྒྲོལ་མ་གི་རྗེས་གནང། འདི་གཅིག་ག་རེ་འཛམ་བྷ་ལ་རེད་ག་རེ་གཅིག་རྗེས་གནང་འོ་འདི་འདྲའི་གནང་གི་འདུག་གསུང་ཆོས་གནང་འོ་འདི་འདྲའི་གཅིག། བྱེད་ཀྱི་འདུག་ཟེར་ཞུས། ལགས་ལགས་སོ། ཐུགས་རྗེ་གནང་ད་ལྟ་ད་རེས་དུས་ཚོད་ཀྱི་རྐྱེན་པས་འདི་གར་མཚམས་འཇོག་ཞུ་ཡས་ཡིན་ཨ་ནི་གོང་དུ་བཅར་འདྲི་ཞུ་ས་དེ་ནི་ཁེ་ན་ཌ་ནང་བཞུགས་མཁན་ཨ་ནི་དགེ་བཤེས་བྱམས་པ་སྙན་གྲགས་ལགས་རེད་དགེ་བཤེས་ལགས་ང་ཚོ་བཀའ་འདྲི་ཞུ་ཡས་གོ་སྐབས་གནང་པ་སྙིང་ཐག་པ་ནས་ཐུགས་རྗེ་གནང། ཐུགས་རྗེ་གནང་དགེ་བཤེས་ལགས། ཐུགས་རྗེ་གནང། ཐུགས་རྗེ་གནང་དེ་ནས་གོ་སྐབས་གནང།